གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད།
SBS བོད་སྐད་སྡེ་ཚན་གསན་མཁན་ཡོངས་ལ་སྐུ་ཁམས་བཟང། གཟའ་འཁོར་དེའི་ལེ་ཚན་ནང་གོམ་བགྲོད་བྱས་པའི་དགེ་ཕན་སྐོར་འགྲེལ་བརྗོད་ཞུ་རྒྱུ་ཡིན།

དེ་ཡང University of East Anglia ཡིས་ཉམས་ཞིབ་གནང་བར་གཞིགས་ན། གོམ་བགྲོད་པའི་ཁྱུ་ཤོག་ནང་མཉམ་ཞུགས་གནང་བར་བརྟེན་མི་སྒེར་སོ་སོའི་སྤྱི་ཡོངས་ཀྱི་འཕྲོད་བསྟེན་ལ་དགེ་ཕན་ཚད་ལས་འདས་པ་འབྱུང་གི་ཡོད་པ་ཐོན་ཡོད་འདུག་དཔེར་ན་ཁྲག་ཤེད་དང་སྙིང་གི་འཕར་ཚད་ལུས་པོའི་རྒྱགས་ཚད་སོགས་ཆ་སྙོམས་པ་ཡོང་བ་མ་ཟད་སེམས་ཁམས་ཀྱི་འཕྲོད་བསྟེན་ཀྱང་བདེ་བ་ཡོང་གི་ཡོད་པ་ཐོན་ཡོད་འདུག། མཱ་རི་ཡཱ་ལགས་ཀྱིས་གོམ་བགྲོད་བྱས་པར་བརྟེན་ཁོང་མོའི་སེམས་ཁམས་ཞི་བདེ་བག་ཕེབས་ཡོང་གི་འདུག་ཞེས་ཡང་ཁོང་མོས་གསུངས་དོན། ང་རང་ལས་ཀ་བྲེལ་བ་ཚ་བར་བརྟེན་སྐབས་རེ་གྲོང་ཁྱེར་ནས་རྒྱང་ཐག་རིང་སར་ཡོད་པའི་ས་ཆ་གུ་ཡངས་པོ་དང་ནགས་ཚལ་ནང་གོམ་བགྲོད་བྱས་ན་སེམས་ཁམས་བདེ་བ་ཡོང་གི་འདུག། ཐོག་མར་ཁོང་མོ་ཁྱུ་ཤོག་དེར་འཛུལ་ཞུགས་གནང་སྐབས་ཉམས་མྱོང་དེ་ག་འདྲ་ཡོད་མེད་སྐོར་སེམས་ཁུར་ཅུང་ཡོང་ཡོད་ཀྱང་ད་ཆ་སེམས་ཁུར་གང་ཡང་མི་འདུག་ཞེས་ཁོང་མོས་གསུངས་དོན། ཁྱུ་ཤོག་དེའི་ནང་འཛུལ་ཞུགས་བྱས་ཚར་རྗེས་སེམས་ཁུར་གང་ཡང་མེད་པ་ཆགས་སོང། སོ་སོའི་འདོད་པ་ཡོད་ན་གཞན་དང་བཀའ་མོལ་བྱེད། འདོད་པ་མེད་ན་ཁ་ཁུ་སིམ་པོར་གོམ་བགྲོད་བྱས་ན་འགྲིག་གི་འདུག་ཡང Victoria Walks ཞེས་པའི་ཚོགས་པས་ཉམས་ཞིབ་གནང་བར་གཞིགས་ན། གོམ་བགྲོད་བྱེད་མཁན་མི་བརྒྱ་ཆ་བཞི་ཙམ་གྱིས་མ་གཏོགས་གོམ་བགྲོད་པའི་ཁྱུ་ཤོག་ནང་མཉམ་ཞུགས་བྱེད་ཀྱི་མེད་པ་ཐོན་ཡོད་འདུག་ཚོགས་པ་དེའི་འགན་འཛིན་སྐུ་ཞབས Ben Rossiter ལགས་ཀྱིས། མི་མང་ཆེ་བས་མི་གཞན་དང་ངོ་ཤེས་དང་མཐུན་འབྲེལ་ཡོང་ཆེད་ཁྱུ་ཤོག་དེ་དག་ནང་འཛུལ་ཞུགས་གནང་གི་ཡོད་ཅེས་ཁོང་གིས་གསུངས་དོན། སྤྱིར་མི་མང་ཆེ་བས་སོ་སོའི་གྲོགས་པོ་གྲོགས་མོ་དང་ནང་མི་མཉམ་དུ་ཚོང་ཁང་དང་སྤྱི་སྤྱོད་རླངས་འཁོར་བབས་ཚུགས་སོགས་ལ་གོམ་བགྲོད་བྱེད་སྲོལ་ཡོད། འོན་ཀྱང་གལ་ཏེ་ཁྱེད་རང་དངོས་སུ་གོམ་བགྲོད་པའི་ཁྱུ་ཤོག་ཞིག་ནང་འཛུལ་ཞུགས་གནང་འདོད་ཡོད་ན་དེ་ཡང་འགྲིག་པ་ཡིན། གང་ལྟར། མི་རེ་ངོ་རེ་ལ་སོ་སོའི་གོམ་བགྲོད་བྱེད་ཚུལ་དང་འདོད་པ་མི་འདྲ་བ་ཡོད་པས་རང་ཉིད་ཀྱི་འདོད་པ་གང་ལྟར་བྱེད་ཆོག་པ་ཡིན། དེས་ན་སྐུ་ཞབས Rossiter ལགས་ཀྱིས་མི་ཚང་མར་མང་ཉུང་ལ་མ་ལྟོས་པར་གོམ་བགྲོད་བྱེད་པར་སྐུལ་མ་གནང་དོན། ཁང་པའི་ཕྱི་དང་ནང། གྲོང་ཁྱེར་ནང་དང་གྲོང་ཁྱེར་ལས་ཐག་རིང་སོགས་གང་དུ་ཡང་ཁྱེད་ཀྱིས་གོམ་བགྲོད་བྱེད་ཆོག། ཨོ་སི་ཏྲེ་ལི་ཡའི་རྒྱལ་ཡོངས་ཀྱི་རྩ་འཛིན་ལ་གཞིགས་ན་མི་ལོ་ན་དྲུག་ཅུ་རེ་ལྔ་ཡན་རྣམས་ཉིན་རེར་གོམ་བགྲོད་ལྟ་བུའི་ལུས་སྦྱོང་སྙོམས་པ་ཞིག་ཉུང་མཐར་ཆུ་ཚོད་ཕྱེད་ཀ་གནང་དགོས་པར་ལམ་སྟོན་གནང་ཡོད། འོན་ཀྱང། ཨོ་སི་ཀྲི་ལི་ཡའི་འཕྲོད་བསྟེན་དང་བདེ་འཇགས་ལྟེ་གནས་ཁང་ལ་གཞིགས་ན། མི་རྒན་པ་ལྔ་ཆ་གཉིས་ཙམ་གྱིས་མ་གཏོགས་དེ་ལྟར་གནང་གི་མེད་པ་ཐོན་ཡོད་འདུག Australian Chiropractors Association གྱི་འགན་འཛིན་སྐུ་ཞབས Anthony Coxon ལགས་ཀྱིས་མཉེན་ཆས Just Start Walking ཞེས་པ་བརྒྱུད་སྒལ་ཚིགས་འཕྲོད་བསྟེན་ཡག་པོ་ཡོང་ཆེད་མི་ཚོར་ཉིན་རེའི་གོམ་བགྲོད་བྱེད་པར་སྐུལ་འདེད་བྱེད་ཀྱི་ཡོད་ཅེས་ཁོང་གིས་གསུངས་དོན།
མི་མང་པོ་ཅིག་གིས་ལོ་རྒན་པ་ཆགས་སྐབས་ལུས་སྦྱོང་མི་བྱེད་པར་ཁ་རོག་སྡོད་དགོས་རེད་བསམ་པ་དེ་བདེན་པ་མ་ཡིན། ལོ་རྒན་པ་ཆགས་ཀྱང་ལུས་པོ་བདེ་ཐང་དགོས་པ་ཧ་ཅང་གལ་ཆེན་པོ་ཡིན། དེར་བརྟེན་ལུས་སྦྱོང་མུ་མཐུད་བྱེད་དགོས་པ་ཡིན། སྐབས་རེ་རང་ཉིད་ཁེར་རྐྱང་ལུས་སྦྱོང་བྱེད་པ་ལས་མི་གཞན་དང་མཉམ་དུ་བྱས་ན་འཚོ་བ་སྐྱིད་པ་ཡོད་རེད། ཡང་སྐུ་ཞབས་ཁོག་སན་ལགས་ཀྱིས་ཁྱེད་རང་ལུས་སྦྱོང་དང་གོམ་བགྲོད་སོགས་མ་བྱས་གོང་ལ་རང་ཉིད་ཀྱི་ལུས་པོའི་གནས་སྟངས་ལ་བལྟ་དགོས་ཞེས་ཁོང་གིས་གསུངས་དོན། ཁྱེད་རང་གིས་སོ་སོའི་གཟུགས་པོའི་གནས་སྟངས་ལ་གཞིགས་ནས་ལུས་སྦྱོང་དང་གོམ་བགྲོད་དེ་ལྟར་གནང་དགོས་པ་ལས་རང་ཉིད་ཀྱི་ནུས་ཚད་ལས་བརྒལ་བའི་ལུས་སྦྱོང་བྱེད་མི་ཉན། དེར་བརྟེན་རང་ཉིད་ཀྱི་སྨན་པ་ལ་བཀའ་འདྲི་གནང་ནས་སྨན་པའི་ལམ་སྟོན་གཞི་བཞག་ཐོག་ལུས་སྦྱོང་གནང་ན་ཉེན་ཁ་ཆུང་བ་དང་ཕན་ཐོགས་ཆེ་བ་ཡོང་ངེས་རེད། དེ་བཞིན Maria Basic ལགས་ཀྱིས་ཀྱང་གོམ་བགྲོད་མ་བྱས་གོང་ལ་རང་ཉིད་ཀྱི་ལུས་པོའི་གནས་སྟངས་དང་ནུས་ཚད་ཤེས་པ་དགོས་ཞེས་ཁོང་མོས་གསུངས་དོན། དང་ཐོག་ཁྱེད་རང་གོམ་བགྲོད་པའི་ཚོ་ཤོག་ནང་མ་འཛུལ་སྔོན་ལ་ཁོ་ཚོའི་དྲ་ཚིགས་དང་ངོ་དེབ་ལ་གཟིགས་ནས་གནས་ཚུལ་ཞིབ་ཕྲ་ཀློག་ནས་གལ་ཏེ་རང་ཉིད་ཀྱི་ནུས་པ་དང་འཚམས་པ་ཡིན་ན་དེར་ཐོ་འགོད་བྱེད་ཆོག་ཡང་མི་མང་དག་ཅིག་ལ་བདེ་འཇགས་ཀྱི་སེམས་ཁུར་ཡོད་པར་བརྟེན་གོམ་བགྲོད་བྱེད་ཀྱི་མེད་པ་ཡང་ཡོད་འདུག་པས་སྐུ་ཞབས་བན་རོ་སི་ཏེ་ལགས་ཀྱིས་གལ་ཏེ་ཁྱེད་ལ་བདེ་འཇགས་ཀྱི་སེམས་ཁུར་ཡོད་ན་རང་ཉིད་ཀྱིས་འགན་བླངས་ནས་འབྲེལ་ཡོད་ལས་ཁུངས་ལ་སྙན་སེང་ཞུ་དགོས་ཞེས་ཁོང་གིས་གསུངས་དོན། གལ་ཏེ་ཁྱེད་ལ་བདེ་འཇགས་ཀྱི་སྐོར་སེམས་ཁུར་ཡོད་ན། ཐད་ཀར་འབྲེལ་ཡོད་ལས་ཁུངས་ལ་སྙན་སེང་ཞུས་ནས་གང་མགྱོགས་རོགས་སྐྱོར་གནང་བར་རེ་སྐུལ་ཞུ་དགོས་པ་ཡིན། དཔེར་ན། གོམ་བགྲོད་བྱེད་སའི་ལམ་ལ་གད་སྙིགས་ཡོད་པ་དང་རྩི་ཤིང་སྐྱེས་ནས་ལམ་བཀག་པ་སོགས་ཡིན་ན་སྙན་སེང་ངེས་པར་དུ་ཞུ་དགོས། ཡང་མཱ་རི་ཡ་ལགས་ཁོང་མོ་གོམ་བགྲོད་པའི་ཚོ་ཤོག་ནང་མཉམ་ཞུགས་གནང་བར་བརྟེན་སེམས་ལ་དགའ་ཚོར་ཧ་ཅང་ཆེན་པོ་འདུག་ཞེས་ཁོང་མོས་གསུངས་དོན།
It's peaceful, it's adventure. གོམ་བགྲོད་འགྲོ་སྐབས་སེམས་ལྷོད་པོ་ཡོང་གི་འདུག་ལྷག་པར་དུ་མི་གཞན་དང་མཉམ་དུ་གོམ་བགྲོད་བྱེད་སྐབས་ང་རང་སྔར་འགྲོ་མྱོང་མེད་པའི་ས་ཆ་ཞིག་ལ་འགྲོ་ཡང་ཞེད་སྣང་མེད་པ་དང། དེ་བཞིན་རྩི་ཤིང་དང་མེ་ཏོག་སོགས་མཛེས་སྡུག་ལྡན་པའི་རང་བྱུང་ཁོར་ཡུག་མཐོང་སྐབས་སེམས་ལ་ཞི་བདེ་ཡོང་གི་འདུག།